SBS བོད་སྐད། གསན་མཁན་རྣམ་པ་ཡོངས་ལ་སྐུ་ཁམས་བཟང། ཨོ་སི་ཀྲི་ལི་ཡའི་གཞུང་གིས་ཕྱི་སྲིད་དང་འབྲེལ་བའི་ཁྲིམས་གསར་པ་ཞིག་གི་འོག་རྒྱལ་ཁབ་ཀྱི་རང་དབང་སྲུང་ཆེད་ཕྱིའི་རྒྱལ་ཁབ་ཀྱི་གཞུང་དང་མངའ་སྡེ་གཞུང་ས་གནས་ཀྱི་འཛིན་སྐྱོང་མཐོ་སློབ་སོགས་ཀྱི་བར་ཡོད་བཞིན་པའི་ཚོང་འབྲེལ་ཁག་ལ་བསྐྱར་ཞིབ་གནང་འཆར་ཡོད་འདུག། སྲིད་བློན་མོ་རི་སན་མཆོག་གིས་ཁྲིམས་གསར་པ་ཞིག་གྲོས་འཆར་བཏོན་ནས་དེའི་འོག་ཨོ་སི་ཀྲི་ལི་ཡའི་གཞུང་གིས་རྒྱལ་ཁབ་ཀྱི་བདེ་སྲུང་དང་ཁེ་ཕན་ལ་གནོད་པའི་ཚོང་འབྲེལ་ཁག་ལས་ཕྱིར་འཐེན་གནང་འཆར་ཡོད་འདུག་སྲིད་བློན་མོ་རི་སན་མཆོག་གིས་གསུངས་དོན། ཕྱི་རྒྱལ་གཞུང་གིས་ཨོ་སི་ཀྲི་ལི་ཡའི་དབུས་གཞུང་དང་མངའ་སྡེ་གཞུང། ས་གནས་གཞུང། མཐོ་སློབ་སོགས་དང་ཚོང་འབྲེལ་བཞག་ནས་ང་ཚོའི་རྒྱལ་ཁབ་ཀྱི་མངའ་དབང་དང་བདེ་སྲུང་ལ་རྩིས་མེད་བཏང་ན་འགྲིག་ཡ་མེད། དེར་བརྟེན་སྲིད་བློན་མོ་རི་སན་གྱི་གཞུང་འོག་ཨོ་སི་ཀྲི་ལི་ཡའི་མངའ་སྡེའི་གཞུང་དང་ས་གནས་གཞུང། སྤྱི་པའི་གཙུག་ལག་སློབ་གཉེར་ཁང་སོགས་དང་ཕྱིའི་རྒྱལ་ཁབ་བར་ཡོད་བཞིན་པའི་གྲོས་མཐུན་དང་འབྱུང་འགྱུར་གྱི་གྲོས་མཐུན་ཡོངས་རྫོགས་བསྐྱར་ཞིབ་ལྷུག་པོ་གནང་ནས་ཁྲིམས་གསར་པའི་སྒྲིག་སྲོལ་ལྟར་གཏན་འབེབས་གནང་རྒྱུ་ཡིན་འདུག་ཨོ་སི་ཀྲི་ལི་ཡའི་ཕྱི་སྲིད་བློན་ཆེན་ལྕམ་མཱེ་རིས་ཕེན་མཆོག་གིས་རྒྱལ་ཁབ་ཁག་སུམ་ཅུ་དང་བཞག་ཡོད་པའི་གྲོས་མཐུན་ཁག་བརྒྱ་དང་སུམ་ཅུ་ལྷག་ཙམ་ཞིག་བསྐྱར་ཞིབ་གནང་འཆར་ཡོད་ཅེས་ཁོང་མོས་གསུངས་དོན། ཁྲིམས་གསར་པ་དེ་བརྒྱུད་དབུས་གཞུང་གིས་ཨོ་སི་ཀྲི་ལི་ཡའི་མངའ་སྡེ་གཞུང་གི་འཛིན་སྐྱོང་གནང་ཕྱོགས་ལ་ཐེ་བྱུས་དང་འགོག་རྐྱེན་བཟོས་པའི་དམིགས་ཡུལ་གང་ཡང་མེད། དེ་ནི་ཀང་ང་ཚོའི་རྒྱལ་ཁབ་ཀྱི་ཁེ་ཕན་དང་བདེ་སྲུང་གཙོ་བོར་དམིགས་ནས་ཕྱི་སྲིད་ཀྱི་འབྲེལ་བ་བསྐྲུན་ཆེད་ཡིན། སྲིད་བློན་མོ་རི་སན་མཆོག་གིས། Victoria མངའ་སྡེ་གཞུང་གིས་རྒྱ་ནག་གི་གཞུང་དང Belt and Road Agreement ཞེས་པའི་གྲོས་མཐུན་བཞག་པར་སྐྱོན་བརྗོད་གནང་ཡོད་ཀྱང་ཐེངས་འདིའི་ཁྲིམས་གསར་པ་དེ་རྒྱ་ནག་གཞུང་ལ་དམིགས་པ་ཡིན་མིན་དྲིས་སྐབས་ལན་འདེབས་དེ་ལྟར་གནང་ཡོད་འདུག།
ཁྲིམས་གསར་པ་དེ་རྒྱ་ནག་ལ་དམིགས་པ་ཡིན་ནམ།
མ་རེད་ཁྲིམས་དེ་དག་ཨོ་སྟྲེ་ལི་ཡའི་རྒྱལ་ཁབ་ཀྱི་རང་དབང་སྲུང་ཕྱིར་བཟོས་པ་ཡིན། སྲིད་བློན་མཆོག་གིས་སེམས་འཚབ་ཆེ་ཤོས་གནང་ས་དེ་རྒྱ་ནག་ཡིན་ནམ།
ངའི་སེམས་འཁྲལ་ཆེ་ཤོས་དེ་ཨོ་སྟྲེ་ལི་ཡའི་རང་དབང་སྲུང་རྒྱུ་དེ་ཡིན། དེ་ཡང་གུ་ཡངས་ཆབ་སྲིད་ཚོགས་པའི་འཐུས་མི་སྐུ་ཞབས James Paterson ལགས་ཀྱིས་གནས་ཚུལ་དེར་དགའ་བསུ་ཞུ་བའི་ཐོག་ཁོང་གིས་གསུངས་དོན།
ངའི་བསམ་པར་ཕྱི་སྲིད་བློན་ཆེན་མཆོག་གིས་བསྐྱར་ཞིབ་གནང་སྐབས་རྒྱ་ནག་དང་འབྲེལ་བའི་ཚོང་འབྲེལ་ཁག་གཙོ་བོར་བཟུང་ནས་ཞིབ་འཇུག་མཐིལ་ཕྱིན་པ་གནང་ངེས་རེད་བསམ་གྱི་འདུག Victoria མངའ་སྡེའི་བློན་ཆེན་སྐུ་ཞབས Daniel Andrews མཆོག་གིས་ད་ཆ་ཁོང་གི་དམིགས་ཡུལ་གཙོ་བོ་དེ་ཏོག་དབྱིབས་ནད་ཡམས་འགོག་སྲུང་བྱེད་རྒྱུ་དེ་ཡིན་ཞེས་ཁོང་གིས་གསུངས་དོན།
གལ་སྲིད་སྲིད་བློན་མོ་རི་སན་མཆོག་ལ་ཏོག་དབྱིབས་ནད་མ་ཡིན་པའི་གནད་དོན་ཁག་གྲོས་བྱེད་རྒྱུའི་དུས་ཚོད་ཡོད་ན་ཡག་པོ་རེད། འོན་ཀྱང་ང་རང་ལ་ད་ལྟ་གནས་སྐབས་རིང་ཏོག་དབྱིབས་ནད་ལ་འཐབ་འཛིང་བྱས་ནས་དཔལ་འབྱོར་སླར་གསོ་ཡོང་ཐབས་འབད་བརྩོན་བྱེད་རྒྱུ་དེ་གཙོ་ཆེ་ཤོས་ཡིན། གྲོས་འཆར་དེར་ཁ་གཏད་ཚོགས་པའི་ཕྱི་སྲིད་གནད་དོན་གྱི་མགྲིན་ཚབ། ལྕམ་ཕེན་ནི་ཝོང་མཆོག་གིས་རྒྱབ་སྐྱོར་ཡོད་ཚུལ་འགྲེལ་བརྗོད་དེ་ལྟར་གནང་ཡོད་འདུག། ང་ཚོའི་ཆབ་སྲིད་ཚོགས་པའི་ངོས་ནས་དོན་དང་ལྡན་པའི་ཁྲིམས་གསར་པ་གང་ཞིག་ལ་རྒྱབ་སྐྱོར་ཡོད་མོད། འོན་ཀྱང་ཁྲིམས་གསར་པ་གཏན་འབེབས་བྱེད་ཐུབ་པ་ཙམ་མ་ཡིན་པར་ང་ཚོས་སྤྱི་དམངས་དང་འབྲེལ་བ་མང་ཙམ་བྱེད་དགོས་ལ་གྲོས་ཚོགས་དང་མངའ་སྡེ་ཁག། མཐོ་སློབ་ཁག་སོགས་འབྲེལ་ཡོད་ཚོགས་པ་ཡོངས་དེར་མཉམ་ཞུགས་གནང་དགོས། གཞུང་གི་ནུས་སྟོབས་འོག་ཚོང་འབྲེལ་དཀའ་ངལ་ཅན་རྣམས་རྩིས་མེད་བཏང་ཐུབ་ཀྱང། སྔོན་འགོག་ཕྱིར་སྔ་ས་ནས་འབྲེལ་ཡོད་སྒེར་དང་ཚོགས་པ་ཁག་གིས་གྲོས་མཐུན་ལོག་པ་དེ་ལྟར་ནང་མཉམ་ཞུགས་མ་གནང་ན་ལེགས་ཤོས་ཡིན། གནས་ཚུལ་དེ་ནི SBS ཀྱི་གསར་འགོད་པ Shubha Krishnan ལགས་ཀྱིས་ཕྱོགས་སྒྲིག་གནང་བ་དང་ང་པད་མ་སྒྲོལ་དཀར་གྱིས་བོད་སྐད་ནང་སྙན་སྒྲོན་ཞུ་བ་ཞིག་ཡིན། ལྷན་རྒྱས་ལ་ཞུ་རྒྱུར SBS རླུང་འཕྲིན་གྱིས་མཉེན་ཆས་གསར་པ་ཞིག་བཏོན་ཡོད་པ་དེར་ཁྱེད་ཀྱི་ཁ་པར་ནང་ཕབ་ལེན་གནང་རོགས་གལ་ཏེ་ཁྱེད་ཀྱི་ཁ་པར་སྟེང་མཉེན་ཆས་དེ་ཕབ་ལེན་གནང་གྲུབ་པ་ཡིན་ན། དེར་གསར་སྣོན་དབྱིན་སྐད་ནང་ཞུས་ན Update གནང་རོགས། ལྷན་རྒྱས་ཀྱིས SBS བོད་སྐད་ལ་གསན་པར་བཀའ་དྲིན་ཆེ། sbs.com.au/radioapp དུ་བསྐྱོད་ནས SBS རླུང་འཕྲིན་གྱི་མཉེན་ཆས་ཕབ་ལེན་གནང་ན་ས་ཕྱོགས་གང་དུ་ཡོད་ཀྱང་ང་ཚོའི་ལེ་ཚན་གསན་ཆོག།